སྔར་གྱི་རྩོད་པའི་གཞི་དང་འདི་མི་འདྲ་སྟེ། ཁ་ཤས་ཏེ་སྟག་ཚང་འཛུམ་འདི་བ་ན་སྔར་གྱི་རྩོད་པའི་གཞི་དང་མི་འདྲ་འདི་མི་འདྲ་སྟེ། ཞེས་པའི་ལུང་གི་དོན་མ་གྲུབ་པའི་ཕྱིར་ལབ་བཞག་ཡང་འཛུམ་འཛུམ་ཞེས་ལབ་བཞག་ར་བ། སྔར་གྱི་རྩོད་པའི་གཞི་འདི་གཅིག་ཤོས་འདི་མི་འདྲ་སེ་འདི་གཅིག་ཤོས་སེ། གཉིས་བཤད་བསྡད་ཡ་ར་བ། སྔར་གྱི་རྩོད་པའི་གཞི་གོ་ལ་གར་ལབ་ཀི་ཡ་འདི་གར་ལབ་ཀི་ཡ་ར་ཁོ་གཉིས་མི་འདྲ་གར་རེད། ཐ་དད་སྔ་མ་ནི་ཆོས་ཆོས་ཅན་ལྡོག་པ་ཐ་དད་ཅིང་ཁྱབ་ཆེ་ཆུང་ཡོད་ལ། ཡོད་པ་ལ་རྩོད་པའི་ལན་དུ་དེ་ཉིད་རྫས་ཐ་དད་མེད་པར་བསྟན་པ་ཡིན་ལ། འདིས་ནི་དེ་ལས་ཀྱང་རྣམ་པ་གསལ་བའི་དཔེ་ལྡོག་པ་གཅིག་ཉིད་སྒྲ་ཡི་སྦྱོར་ཚུལ་གྱིས་ཆོས་དང་ཆོས་ཅན་གཉིས་ཀར་འགྱུར་བའི་ཚུལ་སྟོན་པ་ཡིན་ནོ། སྔར་གྱི་རྩོད་པའི་གཞི་དང་སི་ཡ་གའི་རྟ་ལས་ལྡོག་པ་གཅིག་ཡོད་པ་བྱས་ཙང། རྟ་ལས་ལྡོག་པ་དང་རྟ་ལས་ལྡོག་ཅིང་བ་ལང་མ་ཡིན་པ་ལས་ལྡོག་པའི་ལོག་པ་ཁྱབ་ཆེ་ཆུང་གཉིས་ཡོད་པའོ། ཁོ་གཉིས་མོ་སྟེ་རྫས་ཐ་དད་དུ་གོ་བ་བསྟན་ཡོང་དུས་ད་དེ་གཉིས་རྫས་གཅིག་གམ་ཐ་དད་རྫས་གཅིག་ཡིན་ན་ནི་ཨ་ནི་གཅིག་ཡིན་དགོས་ཆི་གི་རེ་ཨ་ནི་གར་བྱེད་ས

དེ་རེད་ཀྱང། འདིའི་གར་སོ་ན་ལྡོག་པ་གཅིག་ཅེར་གཅིག་འདྲ། བུམ་པ་ལྟ་བུ་སྒྲ་ལྟ་བུ་གང་ལ་ལབ་ན་དེ་རེད། བུམ་པ་ལྟ་བུ་སྒྲ་ལྟ་བུ་གང་ལ་སྦྱར་ན་ཡང་སྒྲ་ལྟ་བུ་ལ་སྦྱར་སོང་ན་སྒྲ་དེ། ཚིག་སྔ་མ་གི་ཁྱད་གཞི་ཡིན་པར་བརྗོད་ཚིག་མཇུག་མ་གི་ཁྱད་ཆོས་ཡིན་པར་བརྗོད་པ་ཡིན་ད། ལྡོག་པ་གཅིག་ཅེར་གཅིག་ཁྱད་གཞི་དང་སྒྲ་གཉིས་ཀྱི་ཁྱད་གཞི་དང་ཁྱད་ཆོས་ཡིན་པ་བསྟན་གྱི་འདུག་མི་འདུག། བསྟན་པ་ཡིན་ད་སྔ་མ་ལས་ཀྱང་གསལ་བ་རེད་ཀྱང། སྔ་མ་ལས་ཀྱང་གསལ་བ་ག་རེ་རེད་ཟེར་ན།

པའི་ལྡོག་པ་ཅན་ཡིན་ས་འདྲ་ཁོ་རང་རེད་ཡང་མེད་ན་བུམ་པ་རྒྱ་ནག་རེད་བུམ་པ་ཞེས་ལབ་སོང་ན་བུམ་པའི་མི་རྟག་པ་དང་བུམ་པ་མི་རྟག་ཅེས་པའི་ཚིག་གཉིས་མ་རིག་ལ་བསམ་བློ་བཏང་ངོ་ར་བ། སྒྲ་ལ་ལབ་སོང་ན་སྒྲ་ཡི་མི་རྟག་པ་དང་སྒྲ་མི་རྟག་པ་ཞེས་ཚིག་གོ་ལ་ཡོང་ངོ་ར་བ། ངོ་ཐུགས་སེ་བསྟན་པ་ཡིན་ལ་ཟེར་འདི་ནི་དེ་ལས་ཡང་རྣམ་པ་གསལ་བའི་དེ་དཔེ་གཉིས་ལྡོག་པ་གཅིག་ཉིད་སྦྱོར་ཚུལ་གྱིས་ཆོས་ཆོས་ཅན་གཉིས་ཀར་འགྱུར་བའི་ཚུལ་བསྟན་པ་ཡིན་ནོ་ཟེར་ཚིག་ཐ་དད་ཀྱིས་བརྗོད་ཀྱི་འདུག་བ་ཁོ་གཉིས་མོ་སྟེ།